ཆོས་གཏམ་དང། ན་ཚ་མི་ཡོང་གི། ཨོ། སྨན་གྱི། འགྲོ་སྟངས་དང། དེ་ལས། ལས་རིམ། མང་པོ་འདི། རེ་ཌི་ཡོ། ནང་ནས། མི་མང། ལྷན་རྒྱས། གསན་ཞུ་རོགས། གནང། འདི་ལས་རིམ་འདི། ཆུ་ཚོད། ཕྱེད་ཀ། མི་མང་གི། བར་ལ་གསན་ཞུ་གི། ཡིན་ནོ།

མི་དམངས་ལྷན་རྒྱས་རྣམ་པ་ཚོ། དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་དམངས་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་དམངས་ལ་ཉིད་གི་འདི་ལས་རིམ་འདི་ག་འདྲ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང་ཉིད་ལ་གསུང་མཁན་གི་ཐོག་ལ་ཡི་གེ་གལ་སྲས་གི་རྒྱ་དེ

ང་ཡང་དེ་རིང་གི་ཡབ་ཡེ་ཤུ་གི་དོན་ནི་དཀོན་མཆོག་གི་གསུངས་པའི་གི་གསུང་རབ་དང་ཁོང་ཚོས་གི་འཁྲུངས་པའི་འཁྲུངས་ལུགས་དང་ཨིསི་རཱཨེལ་རྣམས་ལ་བེ་ཚ་ཡ་གཅེས་པའི་གུ་ཡོ་བ་སྨྲས་ཏེ་ཁོང་ཚོས་གི་གཟིགས་གི་གཟིགས་རོགས་དེ་དེ་རིང་ང་ཁྱེད་ཚོ་མི་མང་ཚང་མ་གི་ཐོག་ལ་ཕུལ་གི་ཡིན་ནོ་ཞེས་ཁྱེད་ཚོ་མི་མང་ཚང་མ་གསན་ཞུ་རོགས་གནང་ཅིག་ང་ད་ཁོང་གི་བཀའ་དེ་ཕུལ་གི་སྐབས་གི་གདོང་ནས་ཁྱེད་ཚོ་མི་མང་ཚང་མ་ལ་ཡང།

ཡིན་གྱི། འདི་རེ་ཌི་ཡོ་ཉན་མཁན་གྱི་མི་མང་ཚང་མ་ལ་ཡང་དག་བཀྲ་ཤིས་བདེ་ལེགས་ཞེས་ཞུ་གི་ཡིན་ནོ་ཞེས་གསན་ཞུ་རོགས་གནང། ད་དེ་རིང་གི་འདིའི་ལས་རིམ་ནི་ཨིས་ར་ཨེལ་གྱི་བུ་རྣམས་ལ། བུ་རྣམས་ཞེས། དེ་ལྟར་རང་གི་ཁྱིམ་དང་ཨིས་ར་ཨེལ་གྱི་བུ་རྣམས་ཀྱི་ཆོས་ཀྱི་ཕྱིར་སྡིག་བཤགས་བྱེད་པར་དགོས། དེ་ནས་ཡ་ཧོ་ཡ་ཀོབ། པ་ཡི་དྲུང་དུ། ཡོང་ཡོད་པའི་གི་མཆོད་མཆོད་ཁྲི་ཡི་རྩར་ཐོན་ནས་དེ་ལ་སྡིག་བཤགས་བྱེད་ཅིག་གླང་ཐུག་གི་ཁྲག་དང་ར་ཐུག་གི་ཁྲག་ལས་བླངས་ནས། ཕྱོགས་བཞིར་མཆོད་ཀྱི་ཁྲི་ཡི་རུ་བ་རྣམས་ལ་བྱུག་པར་དགོས། དེ་ཡི་སྟེང་དུ་རང་གི་མཛུབ་མོས་ལན་བདུན། ཁྲག་ལས་བྱུག་ཅིང་ཡང་ཨི་ཨིས་ར་ཨེལ་གྱི་བུ་རྣམས་ཀྱི་མི་གཙང་བ་རྣམས་ལས་གཙང་བ་དང་དམ་པར་བྱེད་པར་དགོས། ནམ་གནས་དམ་པ་དང་འདུན་མ་ཡི་གུར་མཆོག་དང། མཆོད་ཁྲི་ལ་སྡིག་བཤགས་བྱས་ཟིན་པའི་ཚེ་ར་ཐུག་གསོན་པོ་འདི་ཁྱེར་ཡོང་བར་དགོས། ཡང་ཨ་རོན་གྱིས་ར་ཐུག་གསོན་པོ་ཡི་མགོ་ལ་ལག་པ། གཉིས་ཀ་བཞག་ནས་འདི་ཡི་གོང་ལ་ཡི་སི་ར་ཨེལ་གྱི་བུ་རྣམས་ཀྱི་ཉེས་པ་ཐམས་ཅད་དང་དེ་དག་གི་སྡིག་པ་ཐམས་ཅད་ལས་འཇུག་པའི་གི་འགལ་འཁྲུག་ཐམས་ཅད་མཐོལ་ཞིང་དེ་ལྟར། ར་ཐུག་གི་གོང་ལ་བཀལ་ནས་དེར་གྲལ་བསྒྲིགས་ཡོད་པའི་གི་མི་ཞིག་གིས་གི་འབྲོག་གཏོང་བར་དགོས། དེ་ལྟར་ར་ཐུག་དེ་དག་གི་ཉེས་པ་ཐམས་ཅད་ཁུར་ཞིང་གནས་དབེན་པ་ཞིག་ཏུ་ཁྱེར་བའི་གི་ཕྱིར། ཁོས་ར་ཐུག་འབྲོག་སྟོང་དུ་གཏོང་བར་དགོས། ཡང། ཨ་རོན་དུ། འདུན་མ་ཡི་གུར་མཆོག་གི་ནང། ཞུགས་ནས། སྔར་གནས་དམ་པར་ཞུགས་པའི་གི་སྐབས་སུ། གོན་པའི་གི་རས་གོས་རྣམས། ཕུད་ཅིང་དེར་བཞག་པ་ནས། གནས་དམ་པ་རུ་རང་གི་ཤ་ལུས་ཆུས་ཆུས་བཀྲུས་ནས་རང་གི་གོས་རྣམས་གོན་པ། ཕྱིར་ཐོན་ནས་རང་གི་ཕྱིར་སྦྱིན་སྲེག་གཅིག་དང། མི་རྒྱུད་ཀྱི་ཕྱིར་སྦྱིན་སྲེག་གཅིག། འབུལ་ཞིང་རང་དང་མི་ཚོ་ཡི་ཕྱིར་སྡིག་བཤགས་བྱེད་པར་དགོས། ཡང་སྡིག་པའི་གི་ཕྱིར་ཕུལ་བའི་གི་དུད་འགྲོ་བའི་གི་ཚིལ་མཆོད་ཁྲི་ཡི་ཁར་མེས་བསྲེག་པ། ཡང་ཡ་རོན་ཟིལ་གྱི་ཕྱིར་ར་ཐུག་ཕ་རོལ་དུ་ཁྱེར་བའི་གི་མི་འདི་རང་གི་གོས་རྣམས་ཁུར་པ་དང་རང་གི་ཤ་ལུས་ཆུས་འཁྲུད་པའི་གི་རྗེས་སུ་ཚོགས་ར་ཡི་ནང་དུ་འགྲོ་ཆོག། ཡང་སྡིག་པའི་གི་ཕྱིར་ཕུལ་བའི་གི་གླང་ཐུག་དང་སྡིག་པའི་གི་ཕྱིར་ཕུལ་བའི་གི་ར་ཐུག་འདི་གཉིས་ཀྱི་ཁྲག་གིས་གནས་དམ་པར་སྡིག་བཤགས་བྱེད་པར་ནང་དུ་ཁྱེར་ནས། དེ་གཉིས་ཀྱིས་ཀྱི་ཚོགས་ར་ཡི་ཕྱི་རོལ་དུ་ཁྱེར། ཁྱེར་བ་དང་དེ་དག་གི་ཤ་དང། ལྕི་བ་ཡིས་བསྲེག་པར་དགོས་ཡང། བསྲེག་པའི་གི་མི་འདི་རང་གི་གོས་རྣམས། འཁྲུད་པ་དང་རང་གི་ཤ་ལུས་ཆུས་འཁྲུད་པའི་གི་འོག་ཏུ། ཚོགས་ར་ཡི་ནང་དུ་འགྲོ་ཆོག་གོ། ཡང། ཁྱེད་ཅག་གི་ཕྱིར་དུ།

དེ་ཅི་ཡི་ཕྱིར་ཞེ་ན། ཉིན་འདི་ཡི་སྙིང་དུ་ཁྱེད་རང་གི་སྡིག་པ་ཐམས་ཅད་ཀྱི་ཕྱིར་སྡིག་བཤགས་ཐོབ་ཅིང་ཡ་ཧོ་བྷ་ཡི་གི་ཞལ་ན་ཁྱོད་དག་པར་མཛད་ཡོང་བའི་གི་དོན་ལ་ཡིན། ཡིན་དེ་ནི་ཁྱེད་ཀྱི་ཕྱིར་བཤགས་པ་དམ་གྱི་དམ་པའི་གི་ངལ་གསོ་བའི་ཉི་མ་ཡིན། དེ་བསྲུང་བར་བྱེད་པ་ནི་རྟག་པའི་གི་བཅད་མཚམས་ཤིག་ཡོད་པར་དགོས་ཡང། བྱུགས་པའི་གི་བསྐོས་ནས་ཕ་ཡི་ཚབ་ཏུ་བླ་མ་བྱེད་པའི་དབང་ཐོབ་པའི་གི་བླ་མའི་གི་སྡིག་བཤགས་བྱས། རས་གོས་དམ་པ་རྣམས་གོན་ནས། གནས་དམ་པའི་གི། དམ་པ་འདུན་མ་ཡི་གུར་མཆོག་མཆོད་ཁྲི་ཡི་དོན་དུ་སྡིག་བཤགས་ཕུལ་བ་རེད། བླ་མ་རྣམས་ཀྱི་ཚོགས་ཐམས་ཅད་ཀྱི། ཕྱིར་སྡིག་བཤགས་བྱེད་པར་དགོས། ཡི་སི་ར་ཨེལ་གྱི་བུ་རྣམས་ཀྱི་སྡིག་པ།

སྨན་པས་གོ་འཛོལ་བའི་གསུང་གནང་བསྡད་ཡོད་པ་རེད། དེ་གསུངས་པ་ར་བྱས་པ་ནི་དྭགས་པའི་གི་བྱས་མཚམས་ཞིང་པ་ར་གོས་ཡང་བྱོས་པའི་གི་གོས་མནན་པའི་གི་མཚམས་དུ་བླ་མ་བྱས་པའི་གི་དབང་པོ་ཐོབ་པའི་གི་བླ་མའི་དིག་ཞག་བཅད་ར་གོས། དམ་པ་རྣམས། གོན་ནས་གནས་དམ་པའི་གི་དམ་པ་འདུན་མ་ཡི་གུར་མཆོག་མཆོད་ཁྲི་ཡི་དོན་དུ་སྡིག་བཤགས་ཕུལ་བ་རེད་བླ་མ་རྣམས་ནི། མིའི་ཚོགས་ཐམས་ཅད་ཀྱི་ཕྱིར་སྡིག་བཤགས་བྱེད་པར་དགོས། ཡི་སི་ར་ཨེལ་ཡི་བུ་རྣམས་ཀྱི་སྡིག་པ་ཐམས་ཅད་ཀྱི་ཕྱིར། དེ་བཞིན་ལོ་རེའི་སྡིག་བཤགས་བྱེད་པ་ནི་རྟག་པའི་གི་དུས་མཚམས་གཅིག་ཡིན་ཡ་ཧོ་བྷ་གིས་སྟོན་ཞིང་བཀའ་གནང་བ་རེད་ཡང། བསྐྱར་ཡ་ཧོ་བྷ་ཡིས་མོ་ཤེ་ལ་བཀའ་གནང་བ་བཞིན་དུ་ཨ་རོན་གྱིས་བྱས་པ་ཡིན་ནོ་ཞེས་སྨྲས་ཏེ་གསུང་གནང་བ་རེད། ཁྱེད་ཚོ་མི་མང་ཚང་མ་རེ་ཌི་ཡོ་ཉན་མཁན་གྱི་མི་མང་འདི་ནི་གཏམ་དང་ཡབ་ཡེ་ཤུ་ཀྱི་ཆོས་ཀྱི་གསུང་རབ་ཚང་མ་སྨྲས་ཏེ་དུས་ཚོད་འདི་ད་རྫོགས་སོང། དེ་རིང་གི་ལས་རིམ་ལ་ཕེབས་གནང་ནས་འདི་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ་སང་ཉིན་ཡང་འདི་གི་དུས་ཚོད་ལ་ཚང་མ། ཡ། ཨ་ཤ་སན་དེས་འགྲོ་སྟངས་དང་མ་ཡ་སན་དེས་ཁྱེར་ནས་ང་འོང་གི་ཡིན་ནོ་ཅེས་ཐུགས་རྗེ་ཆེ། ས་གའི་བ་ནི་རེ་ཌི་ཡོ་ཚོགས་པའི་གི་མི་མང་ཚང་མ་ལ་སྐུ་བཟང་ཞུ་གི་ཡིན་ནོ་ཅེས་བཀྲ་ཤིས་བདེ་ལེགས་ཨ་མེན།

རང་གི་གཟུགས་པ་ལ་ན་བ་ཚ་བ་མི་བཏབ་གི་ལ་ཡ་ལ་ཡང་འོ་རང་གི་ཟས་དེ་ཡག་པོ་ཞེ་དྲག་ཟ་གི་དགོས་དོ་ཞིམ་ཞལ་དེ་ལ་ཟས་དེ་ལ་ཨ་འོ་རང་གི་རྒྱ་དེ་ལ་ཧེ་འབྱོར་ན་སྟག་སྐྱ་ཧེ་ཟ་འབྲས་ཟ་ན་སྟག་སྐྱ་འབྲས་ཟ་མ་གི་གི་ཟན་གོང་ཟ་ན་སྟག་སྐྱ་མ་གི་གི་ཟིན་གོང་ཟ། ད་ནི་གཞན་དག་ཅེས་ཅི་འབྱོར་ན་ཐང་ཅིག་འོག་ཅིག་མོ་མི་ས་ཡང་འོ་འགྲོ་བའི་རྒྱ་ཡོ་བ་རེད་ནི་ཆོ་ཡོང་བ་རེད། ཤ་འབྱོར་ན་ཤ་སི་ལ་སི། ཨ། ཨི་མ་མི། ད་རང་གཟུགས་པ་དེ་ལ། གཙང་མ་བྱ་ཡ་དང་རང་གཟུགས་པ་དེ་ལ། ན་བ་ཚ་བ་གི་མི་བྱུང་བ་དང་རང་གཟུགས་པ་དེ་སྟག་ར་འགྲོ་ཡ་གི་ཐོག་ལ་ཅི་ཟ་འོ་གི་སི་ན། ཅེས་ཚང་མ་དེ། མཉམ་པོ་སེ་དེ་ཟ་འོ་བ་རེད།

བཙན་བྱོལ་ལོ་ནང་ཆེ་མི་མང་ཚང་མ་ཡང། རང་གི་གཟུགས་པ་གཙང་མ་གི་ཐོག་ལ་རང་གི་གཟུགས་པའི་གི་འགྲོ་སྟངས་གི་ཐོག་ལ་རང་གཟུགས་པ་ན་བ་ཚ་བ་མི་གཏོང་གི་ཐོག་ལ་རང་གཟུགས་པ་ལ་འོ་དེ་བེད་སྤྱོད་གི་ཐོག་ལ་འདི་གཟུགས་པ་དེ་གཙང་མ་ཡག་པོ་ཞིག་ཡོད་དེ་ན། དེ་ན། ཅི་ཚང་གོ་བྱེད་ཁུག་ཡོད་རེད་ཅེ་ཁོས་སྐྱིད་པོ་བཟོ་ཁུག་རེད་ཅེ་ཁོས་གི་སངས་རྒྱས་གི་འགྲོ་སྟངས་ཆོས་གི་འགྲོ་སྟངས་ཅི་ཚང་གོ་བྱེད་ཁུག་ཡོད་རེད་ཅེ་ཁོ་མི་མང་ནང་ལ་འགྲོ་སྟངས་སྡོད་སྟངས་ཅི་ཚང་གོ་ཅེ་ཁོས་གི་བྱེད་ཁུག་ཡིན་པ་རེད།